སྤྱིར་རྒྱལ་སྤྱིའི་ཐོག་བུད་མེད་ཀྱི་ལས་འགུལ་བྱུང་བའི་གནས་ཚུལ་ནི་ཉེ་བའི་དུས་རབས་ཀྱི་ནང་གཞི་ནས་བྱུང་བ་ཅིག་མ་ཡིན་པར། དུས་རབས་མང་པོའི་གོང་ནས་འགོ་ཚུགས་ཏེ་རིམ་པས་དེའི་དམིགས་ཡུལ་དང་ངོ་བོ་ལ་ཡང་འགྱུར་བ་ཆེན་པོ་ཕྱིན་པ་ཞིག་རེད། དེ་སྔ་དུས་རབས་བཅུ་བདུན་དང་བཅོ་བརྒྱད་ཀྱི་ནང་ཡུ་རོབ་ཁུལ་དུ་སྲིད་གཞུང་གིས་ཟས་རིགས་ཀྱི་ཁྲལ་སྤར་བར་བུད་མེད་ཀྱིས་ངོ་རྒོལ་བྱས་པའི་གནས་ཚུལ་རིམ་པ་གཅིག་བྱུང་ཡོད་པ་དང། དེ་ནས་རིམ་པས་ཨ་མི་རི་ཀ་དང་དཀྱིལ་ཤར་ཡུལ་གྲུ་ཨེ་ཤི་ཡ་ཨ་ཧྥེ་རི་ཀ་བཅས་འཛམ་གླིང་གི་རྒྱལ་ཁབ་གང་སར་བུད་མེད་རྣམས་ཀྱིས་རང་གི་ཐོབ་ཐང་གི་དོན་དུ་འཐབ་རྩོད་བྱས་པ་དང། སྤྱི་ཚོགས་ཀྱི་གནས་སྟངས་ལ་འགྱུར་བ་ཡོང་རྒྱུའི་དོན་དུ་འཐབ་རྩོད་བྱས་པ། དེ་བཞིན་རྒྱལ་ཁབ་ཀྱི་རང་དབང་གི་དོན་དུ་འཐབ་རྩོད་བྱས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་བཞིན། རང་རེ་བོད་ཀྱི་བུད་མེད་རྣམས་ཀྱིས་ཀྱང། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་བོད་ཀྱི་བསྟན་པ་ཆབ་སྲིད་ཀྱི་དོན་དུ་རྒྱ་ནག་ལ་ངོ་རྒོལ་གྱེན་ལངས་བྱས་པའི་གནས་ཚུལ་བྱུང་ཡོད་པ་དེ་ནི། བོད་ཀྱི་ལོ་རྒྱུས་ཀྱི་ནང་བསུབ་ཐབས་མེད་པའི་བུད་མེད་ཀྱི་བྱས་རྗེས་ཆེན་པོ་ཅིག་རེད། བྱས་ཙང་དེ་རིང་ང་ཚོའི་བུད་མེད་ཀྱི་ལས་རིམ་འདི་ནང་ལ། ད་ཕན་རྒྱལ་སྤྱིའི་ཐོག་བྱུང་བའི་བུད་མེད་ཀྱི་ལས་འགུལ་གྱི་སྐོར་ལ་ཡང་གླེང་མོལ་ཞུ་གི་ཡིན། གནད་དོན་འདིའི་ཐད་ལ་གླེང་མོལ་ཞུ་བར་འདི་ག་རླུང་འཕྲིན་ཁང་གི་ལས་བྱེད་པད་མ་བདེ་ཆེན་ལ་གདན་འདྲེན་ཞུས་ཡོད་ཨ་ནི་པད་མ་ལགས་བཀྲ་ཤིས་བདེ་ལེགས།
བཀྲ་ཤིས་ལེགས་པད་མ་ལགས། ལགས་འོང་ཨ་ནི་པད་མ་ལགས་ད་ཅིག་ད་དེང་སང་ང་རང་ཚོའི་མཐོང་ཆོས་སུ་གྱུར་བའི་བུད་མེད་ཀྱི་ལས་འགུལ་མང་པོ་ཅིག་ཡོད་རེད་ཨ་ནི། ད་ཡིན་ནའི་བུད་མེད་ཀྱི་ལས་འགུལ་ཟེར་ཡས་འདི་ད་ད་དེ་གོང་དུ་ངས

བྱུང་ཤག་ཨིན་ཇི་ལུང་པ་ལ་ཡ་ཨ་ནི་དེའི་རྗེས་ལ་ཅིག་ཧྥ་རན་སི་ནང་ལ་ཡིན་ནའི་རེད་ཨ་མི་རི་ཀའི་ནང་ལ་ཡིན་ནའི་རེད་བྷེལ་ཇི་ཡམ་ནང་ལ་ཡིན་ནའི་རེད་ཨའི་ལན་ནང་ལ་རེད་ནེ་དར་ལན་རེད་ཇར་མ་ནི་རེད་མང་པོ་ཅིག་ནང་ལ་ཡ་ད་ཟ་འབྲུའི་གི་ཁྲལ་སྤར་བ་ལ་ཡ་ཨ་ནི་ངོ་རྒོལ་བྱས་པའི་གི་བུད་མེད་གི་ཨ་ནི་ལས་འགུལ་ཤུགས་ཆེན་པོ་ཞེ་པོ་ཅིག་མངོན་གསལ་དོད་པོ་ནུས་པ་ཐོན་པ་དེ་འདྲའི་བྱུང་ཤག་བྱས་ཙང། གཅིག་ནས་ཅིག་གི་བུད་མེད་གི་ཨ་ནི་ལས་འགུལ་དེའི་ཟས་རིགས་གི་ཁྲལ་སྤར་བ་ལ་བརྟེན་ནས་གལ་ཆེན་བྱུང་ཡིན་ན་བསམ་བྱས་ར་བ་ད་གནད་དོན་འདྲ་མི་འདྲ་མང་པོ་ཞེ་པོ་ཅིག་ང་ཚོ་ཞུ་དགོས་བར་ཏེ། དུས་གཅིག་གི་ཟ་འབྲུ་གི་ཨ་ནི་ཁྲལ་སྤར་བ་ལ་ཡང་བུད་མེད་ཞེ་པོ་ཅིག་ངོ་རྒོལ་བྱས་ས་དང་དེ་དེའི་སྐབས་དང་དེའི་གི་ད་ཅིག་གི་དུས་ཀྱི། གནས་ཚུལ་རབ་ཅིག་རེད་གང་ཡིན་ཟེར་ན་དེའི་སྐབས་དེ་ལ་ཡང་ད་བུད་མེད་ནང་ལས་བྱེད་ཡ་བུད་མེད་ཀྱི་ཁྱིམ་ཚང་གི་ནང་ལ་ཡ་ཅིག་ཁ་ལག་བཟོས་ཨེ་ནི། བུ་ཕྲུག་གསོ་སྐྱོང་བྱས་ཨེ་ནི་དེ་འདྲའི་ཆ་ནས་ཅིག་གི། ཉོ་ཆ་ཡིན་ནའི་བུད་མེད་ཀྱིས་རྒྱག་གར་འགྲོ་ཡ་དང། ཨེ། འདི་འདྲའི་ཆ་ནས་བུད་མེད་ཀྱི་ཡང་ཅིག་ག་རེ་ཟེར་རེད་ནང་གི་སྦ་ཁུག་བདག་པོ་རྒྱག་ཡ་ཡོད་པ་ཅིག་དངུལ་ལ་ཡ་སྟངས་འཛིན་རབ་ཅིག་ཁ་ལག་གང་ཚང་བུད་མེད་བྱེད་ཡ་ཡོད་པ་འདི་འདྲས་ཀྱི་དུས་ཚོད་ཅིག་ཡིན་དུས་ད་ཁྲལ་སྤར་བཞག་དུས་ཨེ་ནི་རང་བཞིན་གྱི་ཨེ་ནི་བུད་མེད་ཀྱི་སྣ་ཁུག་ལ་ཡ་ད་སྤུ་སྟོབས་ནང་བཞིན་གྱི་ཅིག་ཚབ་བཞག་དེ་རྒྱབ་དུས་ཨེ་ནི་བུད་མེད་ཚོས་མ་བཟོད་པ་བྱས་བྱས་ནས་ངོ་རྒོལ་ཆེན་པོ་ཨེ་འདི་ཚོ་ནང་ལ་མི་རྩ་བའི་སྐྱེས་པ་ཡོད་པ་འདྲ་འདུག་དེ་ཡིན་ནའི་ད་བུད་མེད་ཤུགས་ཆེ་བས་ངོ་རྒོལ་བྱས་པ་ད་འདི་འདྲས་ཅིག་ནས་ཨེ་ནི།

ད་གིན་ཞུས་པ་ནང་བཞིན་རེད་ཆིག་སྟོང་བདུན་བརྒྱ་དང་བརྒྱད་བརྒྱ་ཟེར་དེ་ཚོ་ད་དུས་རབས་བཅུ་བདུན་བཅོ་བརྒྱད་བཅུ་དགུ་ནང་གི་དུས་ཚོད་དེང་སང་དང་མི་འདྲ། དེ་དུས་དྲ་རྒྱ་ཡོག་མ་རེད་སྤྱི་ཚོགས་ཀྱི་བརྒྱུད་ལམ་དེ་ཚོ་ཡོག་མ་རེད་ཨེ་ནི་གཅིག་འཛམ་བུ་གླིང་ནང་ལ་ཡི་གེ་ཞིག་བཏང་པ་ཡིན་ན་ཡི་གེ་དེ་འབྱོར་ཡག་ལ་ཡ་ཟླ་བ་མང་པོ་འགོར་ཡག་དང་ཨེ་ནི་མི་དང་མི་ཐུག་ཡག་ས་རེད་གཅིག་ལྷག་པར་དུ་ཨ་མི་རི་ཀའི་ནང་ལ་སྡོད་མཁན་ཞིག་དང་ཡོ་རོབ་ནང་ལ་སྡོད་མཁན་གཉིས་ཐུག་ཡག་དང་འབྲེལ་བ་བྱེད་ཡག་ས་དེ་ཞེ་དྲག་གི་དཀོན་པོ་ཡིན་པ་དང་དཀའ་ངལ་ཆེན་པོ་ཡོད་པའི་སྐབས་ཅིག་རེད་དེ་ཨེ་ནི་བུད་མེད་ཀྱི་ད་ད་གིན་ཞུས་པ་ནང་བཞིན་ཅིག་སོ་སོ་སོའི་གི་བསམ་བློའི་ཐོག་ནས་ནི་ལྟ་ཕྱོགས་ཀྱི་ཐོག་ནས་མང་པོ་ཅིག་ཐོག་ལ་ཡ་ད་བུད་མེད་ཅིག་མཉམ་དུ་ལས་ཀ་བྱེད་དགོས་འདུག་བསམ་པའི་འདི་འདྲས་ཀྱི་ནི་བསམ་བློ་དེ་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་བྱས་ནི། ཡོ་རོབ་ནང་ལ་ཡོད་མཁན་ཨིང་ལན་ནང་ལ་ཡོད་མཁན། དེ་ཚོའི་ཨ་མི་རི་ཀའི་ནང་ཡོད་མཁན་དང་ཨ་མི་རི་ཀའི་ནང་ཡོད་མཁན་ཚོའི་ཕོ་ཁའི་ཧྥ་རན་སི་དང་ཇར་མ་ནི་དང་དེ་ཚོ་ཡོད་མཁན་ད་མང་ཆེ་ད་ཡོ་རོབ་ཀྱི་ནང་གི་གནས་ཚུལ་རེད་འདུག་བལ་ནུབ་ཕྱོགས་རྒྱལ་ཁབ་ནང་ལ་དང་པོ་བྱུང་ཞག་བྱས་ཙང་དེ་འདྲའི་ཆ་ནས་ཕར་ཚུར་འབྲེལ་བ་རེ་བ་ཞིག་བྱས་ཡོད་པས་ནི་འགྲུལ་བཞུད་བྱེད་མཁན་མི་དེ་འདྲས་ཡུལ་སྐོར་སྤྲོ་འཆམ་འགྲོ་མཁན་དེ་འདྲས་དང་ཡང་ཡེ་ཤུའི་ཆོས་སྤེལ་ག་འགྲོ་མཁན་དེ་འདྲས་དང

League of Nations ཟེར་ད་རྒྱལ་ཁབ་ཚང་མའི་གཅིག་མཐུན་ཚོགས་བྱས་པ་རེད། དེའི་ནང་ལ་ཡ་ད་བུད་མེད་ཀྱི་གོ་གནས་ལེན་ཐུབ་ཡག་ད་ག་ནང་བཞིན་བུད་མེད་ཀྱི་བསམ་བློ་ཡོད་པ་དེ་ཡི་གེ་སྐྱེལ་ཐུབ་ཡག་བུད་མེད་ཀྱི་ནུས་སྟོབས་གོང་འཕེལ་གཏོང་ཡག་དེ་འདྲའི་ཐོག་ལ་ཤུགས་ཆེན་པོ་ཞེ་པོ་ཅིག་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་ལྔའི་སྐབས་ནས་བྱུང་ཤ་བ་གཅིག་རེད་འདུག་ལགས་འོང། ལགས་ལགས་སོ་པད་མ་ལགས་ཨ་ནི་ད་ད་ད་པད་མ་ལགས་གསུངས་པ་ནང་བཞིན་རེད་ད་དུས་རབས་གཅིག་བཅོ་བརྒྱད་བཅུ་དགུ་དེ་པར་ནས་ཨ་ནི་གཅིག་ད་བཟོ་ལས་ཅན་ལ་འགྱུར་ཡས་ཀྱི་གསར་བརྗེའི་ལས་འགུལ་དང་དེ་ནས་འཛམ་གླིང་དམག་ཆེན་དང་པོ་དང་དེ་འདྲ་བྱུང་ཡོད་རེད་ད་དེ་དུས་སྐབས་དེ་པར་གཅིག་ནས་ད་བུད་མེད་ཀྱི་ལས་འགུལ་གྱི་ངོ་བོ་ལ་ཡང་ཅིག་འགྱུར་བ་ཕྱིན་པ་དང་ཡང་ལས་འགུལ་སྤེལ་ཏེ་ཅིག་ཤུགས་ཆེ་རུ་ཕྱིན་པའི་རྣམ་པ་འདྲ་པོ་ཅིག་དེ་འདྲའི་ཅིག་ཐོན་ཡོད་པ་འདྲ་རོ། ལགས་འོང་ལགས་འོང་ད་དཔེ་འདི་བཟོ་ལས་ཀྱི་གསར་བརྗེ་གི་དུས་ཚོད་རེད་ད་ག་ནང་བཞིན་ཨ་ནི་དམག་ཆེན་དང་པོ་དང་དམག་ཆེན་གཉིས་པ་དེ་ཚོ་བྱུང་དུས་དེ་དུས་བུད་མེད་ཀྱི་ལས་འགུལ་དེ་ཚོ་ལ་འགྱུར་བ་ཕྱིན་ཤག་ལགས་བུད་མེད་ཐོག་ལ་ཡང་ལྟ་ན་མཐོང་ཕྱོགས་དེ་འགྱུར་བ་ཕྱིན་ཤག། ཨེ་ནི་དཔེ་འདི། བཟོ་ལས་ཀྱི་གསར་བརྗེའི་སྐབས་ལ་ཡིན་པ་ཡིན་ན་ད་འཕྲུལ་རིག་ཡར་རྒྱས་ཕྱིན་པ་རེད། ཨེ་ནི་ཡང་ཅིག་གི་ལས་རིགས་འདྲ་མིན་སྣ་ཚོགས་ཅིག་གསར་པ་བྱུང་པ་རབས་དེ་འདྲ་བྱུང་བ་རེད་བྱས་ཙང་དེ་འདྲའི་ཆ་ནས་ད་དེ་སྔ་དང་མི་འདྲ་བའི་བུད་མེད་ཅིག་གཟུགས་པོའི་ནུས་སྟོབས་ལ་ཡ་བརྟེན་ཅིག་བྱས་ནི། བུད་མེད་དཔེ་འདི་ནང་གི་ལས་ཀ་མ་གཏོགས་ཡང་ཕྱིའི་ལས་ཀ་བྱེད་མ་ཐུབ་ཤུགས་ལས་དེ་ཚོ་བྱེད་མ་ཐུབ་ཡ་དེ་འདྲས་ཀྱི་གནས་སྟངས་འདི། ཨེ་གང་ལ་གང་འཚམ་ཅིག་མེད་པ་དང་དེ་འདྲ་ཆགས་པའི་ཐོག་ནས་ད་བུད་མེད་ཀྱི་ཕྱི་ལོགས་ལས་ཀ་དཔེ་འདི་ཡིག་ཚང་ནང་ལ་ལས་ཀ་བྱས་ཡིན་ནའི་རེད་དེ་འདྲའི་བྱེད་ཡག་གི་ཅིག་གོ་སྐབས་ཨེ་ནི་འདིའི་སྐབས་ཙམ་ནས་ད་དེ་སྔ་བུད་མེད་ཀྱི་དཔེ་འདི་བུད་མེད་ལ་ཡང་སློབ་སྦྱོང་ཡོང་ཡ་ད་དེ་ཚོའི་ཐོག་ལ་ཤུགས་ཅིག་བརྒྱབ་ཡོད་རེད་ད་སློབ་སྦྱོང་ཨེ་གང་ལ་གང་འཚམ་རག་ཅིག་ཡང་གོ་སྐབས་རག་དེ་འདྲའི་ཡང་སྐྱེས་པ་ལ་ཡོད་པ་ནང་བཞིན་བུད་མེད་ལ་ཐོབ་ཐང་དེ་འདྲའི་གི་ཆ་ནས་ཨེ་ནི་ཡང་ལས་རིགས་གཞན་པ་དེ་འདྲའི་བྱེད་ཐུབ་ཡ་དེ་འདྲས་སུ་ཆགས་དུས་ད་བུད་མེད་ཀྱི་ཡང་ཅིག་གི་གནས་སྟངས་འགྱུར་བ་ཕྱིན་བསམ་བློ་འགྱུར་བ་ཕྱིན་མཐོང་རྒྱ་ཐོས་རྒྱ་འགྱུར་བ་ཕྱིན

ཡང་དམག་ཆེན། གཉིས་པ་མཇུག་སྒྲིལ་བའི་རྗེས་ལ་ཡང་གྲང་དམག་འཁོན་འཛིན་གྱི་གནས་སྟངས་ཅིག་ཆགས་འགྲོ་དུས་ཨ་མི་རི་ཀ་དང་ཡང་ཨུ་རུ་སུ་ཁ་ཁ་ཆགས་པའི་ཀྱི་གནས་སྟངས་འདི་འདྲའི་བྱས་ནས་ཡང་བུད་མེད་ཀྱི་ཅིག་གི་ལས་འགུལ་བྱེད་ཡ་དང་གནད་དོན་རྩོད་ཡ་ལས་ཡང་ལྟ་ཚུལ་བུད་མེད་ནང་ཁུལ་ཧ་ཅང་པ་དང་ཡང་སོ་སོ་སོ་ཁ་ཁ་སོ་སོ་ཕྱིན་པའི་ཀྱི་གནས་ཚུལ་དེ་འདྲའི་བྱུང་ཤག་ཡིན་ནའི་འཛམ་གླིང་གི་རྒྱལ་རབས་ནང་གཟིགས་པ་ཡིན་ན་ཅིག་ར་ཤི་ཡ་གི་གསར་བརྗེའི་ནས་རེད་ཨ་མི་རི་ཀའི་གསར་བརྗེ་དང་ནས་ཤིག་ཨ་མི་རི་ཀའི་སྤྱི་དམངས་ཐོབ་ཐང་གི་ད་ཆིག་སྟོང་དགུ་བརྒྱ་ལྔ་བཅུ་དང་དྲུག་ཅུའི་ནང་ལ་ཅིག་མི་རིགས་ནག་པོའི་བུད་མེད་རོ་ས་པག་ར་བ་ཡིན་པ་ཡིན་ན་ཁོང་གི་ད། ཅིག་མི་རིགས་དཀར་པོ་ཚོ་མ་གཏོགས་ནི་སྤྱི་སྤྱོད་རླངས་འཁོར་ནང་ལ་ཡ་བསྡད་ས་མདུན་དུ་བ་བསྡད་ཆོག་གི་མེད་པ་བྱས་ནས་ཁོ་རང་གིས་ཆེད་མངགས་མདུན་བསྡད་བྱས་ཅིག་ངོ་རྒོལ་བྱེད་སྟངས་ལ་སོགས་པ། དེ་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་ཙམ་དེ་ནས་མ་ཅིག་གི་བུད་མེད་རང་གི་རང་དབང་གི་ཐོབ་ཐང་རྩོད་ཡ་ཟེར་བ་དང་དེ་འདྲའི་བྱེད་དུས་ཅིག་གི་ཐོབ་ཐང་གི་ངོ་བོ་དང་ཐོབ་ཐང་རྩོད་ཡ་དང་དེ་ཚོ་མང་པོ་ཅིག་ལ་ཡང་འགྱུར་བ་ཆེན་པོ་ཕྱིན་ཤག་དེ་ཚོ་ཚང་མ་ལ་ཡང་བུད་མེད་སོ་སོ་སོའི་ཁུར་ལེན་བྱས་བྱས་ནི་དེའི་སྐབས་ལ་ཡང་ཡང་སེམས་ཤུགས་དང་འཐབ་རྩོད་འདི་ངེད་མ་ནང་བཞིན་བྱས་ཤག།
ལོ་ལེ་སེམས་དང་ད་པད་མ་ལགས་གསུངས་པ་ནང་བཞིན་རེད་ཅིག་ད་དེ་དུས་རྩ་ནས་བུད་མེད་ཀྱི། འཐབ་རྩོད་ཆེད་གནད་དོན་མང་པོ་ཇི་ལྟར་ཆབ་སྲིད་དང་འབྲེལ་བ་མང་པོ་ཅིག་ཡོད་རེད། དེའི་སྐབས་དུ་བ་ཅིག་ད་ང་རང་ཚོ་ད་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་དེའི་ནང་དུ་བ་ལ་ཡང་ཅིག་ད་བོད་པའི་བུད་མེད་རྣམ་པ་ཚོས་ཡིན་ནས་ཅིག་རྒྱ་ནག་གི་ད་བཙན་འཛུལ་དཔུང་འཇུག་ལ་ཞི་བའི་སྒོ་ནས་ངོ་རྒོལ་གྱེན་ལངས་བྱས་པའི། ལོ་རྒྱུས་ཀྱི་གནས་ཚུལ་འདི་འདྲའི་ཅིག་བྱུང་བ་རེད་བ་པད་མ་ལགས། ལགས་རེད་བ།
བྱས་ཙང་ད། ང་ཚོས་ད་རྒྱལ་ཁབ་གཞན་པ་མང་པོ་ཅིག་བཤད་ཀྱི་ཡོད་རེད་ལྷག་པར་དུ་ནུབ་ཕྱོགས་པའི་གི་རྒྱལ་ཁབ་ནང་ལ་ཡ་འགོ་བཙུགས་པ་དང་ཨ་ནི་ཡང་ཤར་ཕྱོགས་ནང་ལེ། ཁ་ཆེའི་ལུང་པ་དེ་ཚོ་ཡིན་པ་ཡིན་ནའི་ཨི་རན་ནང་ལེ་ཡིན་ནའི་རེད་ཡང་ཀུར་ཌིཤ་དེ་ཚོ་ཡོད་རེད་ད་ག་ནང་བཞིན་ཅིག་དཀྱིལ་ཤར་ནང་ལེ་ཡིན་ནའི་བུད་མེད་སོ་སོ་སོ་སོ་སོའི་གནས་སྟངས་དང་སོ་སོའི་སྤྱི་ཚོགས་ལ། བབས་པའི་གི་ཅིག་གི་གསར་བརྗེའི་ལས་འགུལ་མང་པོ་ཅིག་སྤེལ་ཤག་ཨ་ནི་ང་རང་ཚོ་བོད་པ་བྱས་པ་ཡིན་ན་ད། བོད་ས་འདི་ད་རྒྱ་མིས་ཀྱི་བཙན་འཛུལ་བྱས་པའི་སྐབས་ལ་ཡང་ཨ་ནི་ང་རང་ཚོ་ཚང་མའི་ཡོངས་གྲགས་ལ་ད་གསུམ་བཅུའི་དུས་དྲན་འདི་རེད་གསུམ་བཅུའི་དུས་དྲན་ཉིན་མོའི་སང་ཉིན་གནངས་ཉིན་ཀ་དེ་ནི། བོད་རྒྱལ་ས་ལྷ་ས་ལ་ཡ་ད་བོད་པའི་བུད་མེད་ཚོས་མ་སྐུལ་དང་བླངས་ཀྱི་ཐོག་ནས་ད་དངོས་གནས་དྲ་གནས་སོ་སོའི་ཕ་ཡུལ་འདི་ད་རྒྱ་མིས་བཙན་འཛུལ་བྱས་པ་ལ་ཡང་མ་བཟོད་པ་བྱས་བྱས་ནས་ནི། དང་དུ་ལེན་བྱས་བྱས་ནི་ད་བུད་མེད་སྒེར་ལངས་འདི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་སྤྱི་ཟླ་གསུམ་པའི་ཚེས་བཅུ་གཉིས་ཉིན་མོ་འདི་བྱས་པ་རེད། འདི་ཡང་གཅིག་གི་ད་ཉིན་མོ། གོ་སྡུར་བྱས་པས་ན་ཉིན་མ་གཅིག་གཉིས་འདི་རེད་མི་འདུག་གསུམ་བཅུ་འདི་བྱས་པ་དང་ནི་ད་ག་ནང་བཞིན་དེའི་སྐབས་ཀྱི་ནི་དཔའ་མོ་དེ་ཚོས་ཀྱི་ད་དེ་ཚོ། བྱུག་གོ་ཡ་ཁོ་ཚོ་རྒྱ་མིས་ཀྱི་གདུག་རྩུབ་ག་ཚོད་བཏང་པ་རེད། བྱས་ཙང་དེ་འདྲའི་བྱས་ནས་བོད་པའི་བུད་མེད་ཡིན་པ་ཡིན་ན་སོ་སོའི་གི་གནས་སྟངས། སོ་སོའི་གི་སྤྱི་ཚོགས། ཨཱ་ནི་སོ་སོའི་རྒྱལ་ཁབ་དང་མི་རིགས་ཐོག་ལ་ཡ་ཨཱ་ནི་དཔེ་དེ། ཞེ་པོ་ཅིག་བློས་བཏང་བྱས་བྱས་ནས་ཨཱ་ནི་ལས་འགུལ་ཤུགས་ཆེན་པོ་ཞེ་པོ་ཅིག་སྤེལ་ཤག་དེའི་རྗེས་ལ་ཡིན་ནའི་ཨཱ་ནི། རིག་གནས་གསར་བརྗེའི་སྐབས་ལ་ཡ་སྙི་མོ་ཨཱ་ནི་འཕྲིན་ལས་ཆོས་སྒྲོན་གི་གནས་ཚུལ་རེད་ཨཱ་ནི་དེའི་རྗེས་ལ་ཡིན་ནའི་ད། གཅིག་གི་བཙན་བྱོལ་ནང་ལ་ཡིན་ནའི་བུད་མེད་ཀྱི་ཅིག་སོ་སོ་སོའི་གནས་སྟངས་ལ་བབས་པའི་ཨེ་ནི། བུད་མེད་ཀྱི་སྤྱི་ཚོགས་ཀྱི་ནང་ལ་ཡར་རྒྱས་བཏང་ཡག་རེད། ཆབ་སྲིད་ནང་ལ་ཡང་བུད་མེད་གོ་རྟོགས་སྤེལ་ཡག་དང་བུད་མེད་མཉམ་ཞུགས་བྱེད་ཡག་རེད་ཨེ་ནི་གང་ལྟར་ཅིག་གནད་དོན་ག་རེའི་ཐོག་ལ་ཡིན་ནའི་ཅིག་གཞན་ཕན་གྱི་བསམ་བློ་བཏང་བྱས་ནས་ཨེ་ནི་ལས་འགུལ་སྤེལ་བ་དེ་བོད་པའི་བུད་མེད་ཀྱིས་སྤེལ་ཏེ་གཅིག་འདྲ་གཅིག་མཚུངས་བྱས་ཤག།

དུས་རབས་གཉིས་ཙམ་ཅིག་ནང་ལ་ཡ་བྱུང་པའི་གནས་ཚུལ་རེད། དེ་ནས་ད་ཅིག་ང་རང་ཚོ་དུས་རབས་ཉི་ཤུ་དང་ཉི་ཤུ་རྩ་གཅིག་བྱས་བྱས་ནས་ཕེབས་དུས་ད་དེང་སང་བུད་མེད་ཀྱི་ཐོབ་ཐང་རྩོད་ཡ་མང་པོ་ཅིག་ད་སྤྱི་ཚོགས་ཡར་རྒྱས་ཕྱིན་པའི་སྤྱི་ཚོགས་དེ་སྔ་ཆིག་སྟོང་དགུ་བརྒྱ་བདུན་ཅུ་དང་བརྒྱད་ཅུའི་ནང་ལ་ཡ་རྩོད་ཡ་གི་གནས་ཚུལ་དེ་ཚོ་ཡོད་མ་རེད་ད་གང་ཡིན་ཟེར་ན་བུད་མེད་ལ་གང་ལ་གང་འཚམ་གྱི་ཐོབ་ཐང་ཐོབ་ཚར་རེད། དཔེ་དེ། འོས་ཤོག་བླུག་ཡག་གི་ཐོབ་ཐང་དེ་ཞེ་དྲག་ཁག་པོ་བྱུང་པ་རེད་ནུབ་ཕྱོགས་རྒྱལ་ཁབ་ནང་ཡིན་ནའི་ད་དེང་སང་འོས་ཤོག་བླུག་ཡག་གི་ཐོབ་ཐང་མེད་པ་ཟེར་ཡོག་མ་རེད་ད་རྒྱལ་ཁབ་རེ་ཟུང་རེ་ཟུང་ད་ཅིག་ཞེ་དྲག་རྗེས་ལུས་ཐེབས་བསྡད་པ་དང་ཡང་སོ་སོ་སོའི་གི་ཅིག་གི་གནས་སྟངས་གི་ཆ་ནས་མ་གཏོགས་གཞན་མའི་ད་གི་བུད་མེད་ལ་ཡང་འོས་ཤོག་བླུག་ཡག་གི་ཐོབ་ཐང་ཡོག་རེད་བུད་མེད་ལས་རིགས་འཚོལ་ཡག་གི་ཐོབ་ཐང་ཡོག་རེད་བུད་མེད་ལ་ཤེས་ཡོན་སློབ་སྦྱོང་ཐོབ་ཡག་གི་ཐོབ་ཐང་ཡོག་རེད་ཨེ་ཅིག་བུད་མེད་ཐོག་ལ་ཡང་གདུག་རྩུབ་མནར་གཅོད་ག་འདྲ་བཏང་གི་ཡོད་ནའི་དེ་ཚོ་ལ་ཡང་བཀག་ཐུབ་པ་དང་ཨེ་ད་ག་ནང་བཞིན་དེ་ཚོའི་ཐོག་ལ་ཁྲིམས་གཅིག་ཡོད་དུས་ག་ལ་ཡང་ཁྲིམས་འགལ་བ་ཡིན་ན་ཨེ་ནག་ཅན་པ་ལ་ཡང་ཉེས་ཆད་བཏང་ཡ་ལ་སོགས་པ་དེ་འདྲ་ཅིག་ཡོད་དུས་ད་ད་ཆ་བུད་མེད་ལའི་ཐོབ་ཐང་ཆ་ནས་གང་ལ་གང་འཚམས་ཐོབ་ཐང་ཡོད་དེ་ངས་ཅི་དང་ད་དུང་ཡིན་ནའི་ད་ཡང་ཅིག་ཐོབ་ཐང་ཆ་ཚང་ཡོག་རེད་ཞུ་ཡ་ཟེར་མཁན་མི་འདུག་ཡིན་ནའི་ད་བུད་མེད་ཀྱི་གནད་དོན་དཔེ་དེ་དེང་སང་ཡིན་ན Me Too ཟེར་རེ་ཅོ་ར་དཔེ་དེ་ང་ལའི་བྱུང་ང་ལའི་བྱུང་ཟེར་རེ་ག་རེ་ཅོ་རེ་དཔེ་དེ་བུད་མེད་ལ་ཡང་བཙན་པོ་དབང་ཡོད་བཏང་པ་དང།

དེ་ཚོའི་ནང་ལ་ཡང་བུད་མེད་ལ་མཐོང་ཆུང་དང་དབྱེ་འབྱེད་བཏང་གི་རེད་ཟེར་ཏེ་ག་པར་ལའི་བཤད་ཀྱི་ཡོད་མ་རེད་ད། ཅེས་སྐྱོན་རབས་གར་བསླེབས་དགོས་པ་རེད་ཟེར་ན། སྤྱི་ཚོགས་སོ་སོ་སོའི་ནང་ལ་མི་སྒེར་པ་སོ་སོ་སོའི་བསམ་བློ་བཏང་ཕྱོགས་བསམ་བློའི་འཁྱེར་སོ། དེ་འདྲའི་ཆ་ནས་ཅིག་བུད་མེད་ལ་ཡང་མཐོང་ཆུང་དང་ཡང་བུད་མེད་ལ་ཡང། ཅིག་ཏག་ཏག་དྲང་པོ་མ་བྱུང་པའི་གནས་ཚུལ་དེ་འདྲ་ཡོང་གི་ཡོད་ཀྱི་རེད་མ་གཏོགས་གཞན་མའི་ཅིག་གིས་བུད་མེད་ཀྱི་གནས་སྟངས་བྱས་པ་ཡིན་ན་ད་དངོས་གནས་དྲང་གནས་སྔན་མའི་གི་ད་ཅིག་གིས་བུད་མེད་ཚོ་གི་སྐུ་ལས་བསྐྱོན། དེའི་སྐབས་ཀྱི་ཅིག་སྤྱི་ཚོགས་ཀྱི་འགོ་ལས་དེ་ངན་ཡིན་ནའི་རེད་མང་ཡིན་ནའི་རེད་ཚང་མས་ཐུགས་ཁུར་བཞེས། བྱས་ཙང་གཅིག་གིས་ཁྲིམས་དང་སྒྲིག་གཞི་མང་པོ་གཅིག་ལ་འགྱུར་བ་བཏང་བྱས་ནས་ད་བུད་མེད་ཀྱི་གནས་སྟངས་འདི་ད་ལྟའི་ཆར་བྱས་པ་ཡིན་ན་དངོས་གནས་དྲང་གནས་གང་ལ་གང་འཚམ་འདྲ་མཉམ་དང་ཨ་ནེ་གཅིག་གོ་སྐབས་བཟང་པོ་ཡོད་པ་ཅིག་ཆགས་ཀྱི་ཡོག་རེད། ལོ་ལེགས་སོ་པད་མ་ལགས་ཐུགས་རྗེ་གནང་ཨ་ནེ་གཅིག་ད་རྒྱལ་ཚོགས་ནང་ལ་ཡིན་ནའི་གཅིག་ད་བུད་མེད་ཀྱི་ག་རེ་ཟེར་དགོས་རེད་དམིགས་བསལ་བུད་མེད་ཀྱི་ཐོག་ལ་ཡང་ལྷན་ཚོགས་བཙུགས་འདི་འདྲའི་གི་གནས་ཚུལ་ཡོག་རེད་པ། ལགས་རེད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཡིན་ནའི་ད། གཅིག་ནས་སྤྱི་བསྒྲགས་ཟེར་གྱི་རེད་ནང་ལ་ཡ་བུད་མེད་ལ་ཨེ་ནི་ཐོབ་ཐང་འདྲ་མཉམ་ཡོད་པ་གསལ་གི་ཡོག་རེད་ད་ག་ནང་བཞིན་ཨེ་ནི་བུད་མེད་རང་གི་ཆེད་དུ་ལྷན་ཁང་ལོགས་ཀ་ཡོག་རེད་ཨེ་ནི་ད་ག་ནང་བཞིན་བུད་མེད་ལ་ཡ། ཉེས་རྡུང་བཏང་པ་ཡིན་ན་དེ་ཚོ་ཨེ་ནི་མེད་པ་བཟོ་དགོས་ཡག་གི་དེ་ཚོའི་ཐོག་ལ་ཚོགས་ཆེན་ལོ་ལྟར་ཚོགས་བསྐྱར་ཞིབ་གནང་གི་ཡོག་རེད་ཨེ་ནི་ད་ག་ནང་བཞིན་རྒྱལ་སྤྱིའི་གི་ཐོག་ནས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་རང་གིས་གོ་སྒྲིག་གནང་བྱས་ནས་བུད་མེད་ཀྱི་ཚོགས་ཆེན་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔའི་ལོར་གཅིག་ཚོགས་པ་རེད། མེག་སི་ཀོ་སི་ཏིའི་ནང་ལ་ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་ནང་ལ་ཌེན་མཱག་ཚོགས་པ་རེད། བརྒྱད་ཅུ་གྱ་ལྔའི་ལོ་ལ་ནེ་རོ་བི་དང། གཅིག་མཐའ་མ་དེ་བཞི་པ་དེ་པེ་ཅིང་ནང་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་ལྔའི་ལོ་ལ་ཡང་ཚོགས་པ་རེད། ལོ་ལེགས་སོ་པད་མ་ལགས་ཐུགས་རྗེ་གནང་ད་ད་རིང་ང་གཉིས་དུས་ཚོད་ཕལ་ཆེར་ད་ག་རྫོགས་སོང་ཨ་ནི་པད་མ་ལགས་ད་རིང་ང་ཚོའི་བུད་མེད་ཀྱི་ལས་རིམ་འདིའི་ནང་ལ་ཡང་ད་གཅིག་རྒྱལ་སྤྱིའི་ཐོག་ལ་ཡང་བུད་མེད་ཀྱི་ལས་འགུལ་བྱུང་སྟངས་ཀྱི་བརྒྱུད་རིམ་ཅེས་བྱས་པས། ཞིབ་ཕྲ་ཞུ་བ་ཅིག་འདྲི་ཅེས་གསུངས་སོང། ཨ་ནི། ཐུགས་རྗེ་གནང་ཨ་ནི་ང་གཉིས་ཡིན་ན་དེ་རིང། དུས་ཚོད་འདི་ད་ག་རྫོགས་སོང་ཨ་ནི་པདྨ་ལགས་ཐུགས་རྗེ་གནང། ལགས་ལེགས་པདྨ་ལགས།